སྡོད་ཐབས་མེད་པ་དང་བོད་མི་ཚོར་རང་དབང་དང་འགྲོ་བ་མིའི་ཐོབ་ཐང་དགོས་པར་འབོད་སྒྲ་བསྒྲགས་ཡོད་འདུག་ཨ་བྷོ་དགའ་དགའ་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་ཁམས་ཁུལ་དུ་རྒྱ་དམག་དང་འཐབ་འཛིང་ནང་དངོས་སུ་ཞུགས་ཡོད་པ་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོར་རྒྱ་མིས་བཙན་བཟུང་བྱས་ནས་ལོ་ཉི་ཤུ་ཙམ་བཙོན་འཇུག་བྱས་ཡོད་འདུག་མཐར་ཁོང་བཙོན་ཁང་ལས་གློད་གྲོལ་ཐོབ་ནས་འབྲུག་ཡུལ་བརྒྱུད་རྒྱ་གར་ལ་འབྱོར་བ་རེད་འདུག། ཁོང་གིས་ཕྱི་རྒྱལ་ཁག་གང་སར་ཡོད་པའི་བོད་མི་རྣམས་ཀྱིས་ནུས་ཤུགས་གཅིག་ཏུ་སྤུངས་ནས་རྒྱ་གཞུང་ལ་ཁ་གཏད་གཅོག་དགོས་ཞེས་ཁོང་གིས་གསུངས་དོན།
ས་ཆ་ག་པར་གནས་ན་འདྲ་ད་འདི་འཛམ་གླིང་རྒྱལ་སྤྱི་ཞིག་བོད་ལ་དེའི་བོད་རིགས་གནས་སྡོད་ས་གི་རྒྱལ་ཁབ་ད་བདུན་ཅུ་དོན་གྲངས་འདི་དེ་འདྲའི་ནང་ལ་ཁ་འཐོར་གནས་ཡོད་རེད་ཡིན་ན་ཡང་མི་རེ་རེ་ལ་ནུས་པ་དང་མི་རེ་རེ་ལ་འཇོན་ཐང་ག་རེ་ཡོད་ན་ནུས་པ་གཅིག་ཏུ་སྤུངས་ནས་བོད་མི་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག། རིག་གཞུང་དེ་མ་ཉམས། རྒྱུན་འཛིན་ཉམས་པ་སོར་ཆུད་ཅིག་བྱེད་ཐུབ་པ་བྱེད་ན་ནང་ཁུལ་མཐུན་འབྲེལ་བྱེད། ཐུན་མོང་གི་དགྲ་བོ་ལ་ཁ་གཏད་གཅོག་ཐུབ་པ་བྱེད། ཕ་ཚ་བུ་རྒྱུད་མི་རབས་ནས་མི་རབས་ལ་ད་ལྟའི་བརྒྱུད་སྤྲོད་བྱེད་དགོས་ཡ་བྱེད་དེ་འདྲ་རེད། ཡིན་ན་ཡང་མཐར་གཏུགས་ནས་བཤད་ན་དེ་བདེན་པ་དེ་ལ་རྒྱལ་ཁ་ཏན་ཏན་ཐོབ་གི་རེད་བསམ་ནས་ང་དེ་རེ་བ་དེ་ཡོད་སྨོན་ལམ་དེ་འདྲ་ཅིག་ཞུ་གི་ཡོད། དེ་ང་ཚོ་བོད་མི་ཚང་མ་ཡིན་ན་ཡང།

དཀའ་ངལ་དེ་སེལ་ནས་དེ་བདེན་པའི་འཐབ་རྩོད་དེ་དངོས་གནས་རྒྱལ་ཁ་ཐོབ་གི་རེད་གསུང་བ་ནང་བཞིན་རེད་ང་ཚོ་རྒྱལ་ཁ་ཏན་ཏན་ཐོབ་གི་རེད་བསམ་གི་འདུག། བསྟན་འཛིན་རབ་གསལ་ལགས་ནི་སིད་ནི་ཁུལ་གྱི་བོད་པའི་གཞོན་སྐྱེས་ཤིག་ཡིན་པ་དང། ད་ཆ་ཁོང་སིད་ནི་གཙུག་ལག་སློབ་གྲྭ་ཆེན་མོར་སློབ་སྦྱོང་གནང་བཞིན་ཡོད་འདུག་ཁོང་གིས་གསུམ་བཅུའི་དུས་དྲན་གྱི་ལས་འགུལ་དེར་མཉམ་ཞུགས་གནང་དགོས་དོན་རྒྱུ་མཚན་གསུམ་ལ་ཐུག་ཡོད་ཅེས་འདི་གར SBS བོད་སྐད་སྡེ་ཚན་ལ་གསུངས་དོན།
དེ་རིང་གསུམ་བཅུའི་དུས་དྲན་གྱི་མཛད་སྒོ་དེ་ལ་ཡར་མཉམ་ཞུགས་བྱས་པའི་རྒྱུ་མཚན་གཙོ་བོ་དེ། གནད་དོན་ཆེན་པོ་གསུམ་ལ་ཡར་ཐུག་གི་འདུག་དང་པོ་དེ་དྲན་གསོ་བྱས། གཉིས་པ་དེ་ཆིག་སྒྲིལ་བྱས་གསུམ་པ་དེ་འཐབ་རྩོད་བྱས་ནས་གནད་དོན་ཆེན་པོ་གསུམ་བྱས། འདི་ཡང། དྲན་གསོ་དེ་ག་ཅི་ནས་དྲན་གསོ་བྱས་ནས་དང་པོ་ལ་བཞག་པ་ཡིན་ཟེར་ན། བོད་མི་ས་ཡ་མང་པོ་ཅིག་ད་དུང་བོད་ལ་ཡར་གནས་སྡོད་ཆགས་བསྡད་ཡོད་རེད་ད་དུང་རྒྱ་ནག་གི་གནོན་ཤུགས་འོག་ལ་ཡང། རྒྱ་ནག་གི་དྲག་གནོན་རེད་རྒྱ་ནག་གི་གནོན་ཤུགས་འོག་ལ་ཡར་འདུག་སེ་ལུས་བསྡད་ཡོད་རེད། བོད་མི་ཉུང་ཙག་ཅིག་བོད་མ་ཡིན་པ་རྒྱལ་ཁབ་ཁག་ལ་ཡར་འདུག་སེ་འཐོར་བསྡད་ཡོད་ཙང། འཐོར་བསྡད་ཡོད་པའི་བོད་མི་མང་པོ་ཅིག་ཅིག་སོ་སོ་ལ་ཡ་སྐད་ཡིག་གི་ཐོབ་ཐང་རེད་མི་རིགས་ཀྱི་འདྲ་མཉམ་རེད་ད་ག་ནང་བཞིན་གྱི་སོ་སོ་ལ་ཡ་རང་དབང་ཆ་ཚང་ཡོད་པའི་རྒྱུ་མཚན་ལ་བརྟེན་བྱས། དམིགས་བསལ་སོ་སོ་ལ་ཡ་ཅིག་ང་རང་སྒེར་ལ་ཡ་ཆ་བཞག་ན་ཅིག་སོ་སོ་ལ་ཡ་རང་དབང་དེ་ཡོད་པའི་རྒྱུ་མཚན་ལ་བརྟེན་བྱས། བོད་ནང་ལོགས་ཡོད་ཀྱི་བོད་མི་ཚོ་གི་དཀའ་རྙོག་དེ་དག་ང་རང་ཚོ་ལ་ཡ་གཅིག་དཀའ་ངལ་གྱི་ཡོད་པ་དེ་ཧ་ལམ་གྱི་དྲན་པ་བརྗེད་འགྲོ་གི་མེད་འགྲོ་བསམ་པའི་ཚོར་སྣང་འགྲོ་གི་ཆེན་པོ་བྱུང། དེ་ཡོད་པའི་རྒྱུ་མཚན་ལ་བརྟེན་བྱས་དེ་རིང་ཉིན་མོ་དེ་བོད་མི་ས་ཡ་དྲུག་དེ་དང་ལྷག་པར་དུ་བོད་ཕྱི་སྡོད་ཀྱི་བོད་མི་ཚོ་ལ་ཡ་དྲན་གསོ་ཅིག་གི་ངོ་བོ་བྱས་ནས་ཡིན་པའི་རྒྱུ་མཚན་ལ་བརྟེན་བྱས་དེ་གལ་ཆེན་པོ་རོ་གཅིག་ཆགས་བསྡད་འདུག་གཉིས་པ་དེ་འཐབ་རྩོད། འཐབ་རྩོད་དེ་ག་རེ་ཆགས་འདུག་ཟེར་ན། མདོ་སྟོད་མདོ་སྨད་དབུས་གཙང་བྱས་ནས། བོད་མི་ཆོལ་ཁ་གསུམ་དེ་གཅིག་གྱུར་གྱི་འཐབ་རྩོད་ཅིག་ཡོད་པ་དེ་ང་རང་ཚོས་དྲན་པ་བརྗེད་མི་རུང་བ་དང། ཨ་ནི་གསུམ་པ་དེ་ག་རེ་ཆགས་ཟེར་ན་མཐུན་སྒྲིལ་དེ། མཐུན་སྒྲིལ་དེ་ག་རེ་བྱས་ནས་གལ་ཆེ་ཆེན་པོ་ཆགས་བསྡད་འདུག་ཟེར་ན། མི་འབོར་གྱི་ཆ་ནས་ང་རང་ཚོ་རྒྱ་ནག་རྒྱ་ནག་མི་རིགས་དང་མཉམ་དུ་བསྡུར་ཟེར་ན་དཔེ་མི་སྲིད་ཀྱི་ཉུང་ཉུང་ཆགས་དེ་ཁོ་རང་ཚོ་ཆགས་ཚུལ་ཟེར་ན་གཅིག་ཐེར་འབུམ་གཅིག་ཚེག་གསུམ་ཆགས་བསྡད་ཡོད་རེད་ང་རང་ཚོ་ལ་ཡ་ས་ཡ་བདུན་ཞིག། རྒྱ་ནག་གི་དྲག་གནོན་འོག་ལ་ཡ་ས་ཡ་གཉིས་མ་ཟིན་ཞིག་འདས་བྱས་ད་ས་ཡ་ག་ཚོད་ལྷག་ཡོད་ན། མི་འབོར་གྱི་ཆ་ནས་ང་རང་ཚོར་དཔེ་མི་སྲིད་དཀའ་ལས་ཁག་པོ་རུ་ཆགས་བསྡད་འོང་རེད། ཡིན་ན་ཡང་ད་དུང། ང་ཚོ་བཙན་བྱོལ་ལ་གནས་བྱས་མི་ལོ་དྲུག་ཅུ་དེའི་རིང་ལ་ཡ་དོན་དུ་ང་རང་ཚོའི་འཐབ་རྩོད་དེ་གསོན་པོ་གནས་ཐུབ་པའི་རྒྱུ་མཚན་གཙོ་བོ་དེ་གཅིག་དེ། ང་རང་ཚོ་ལ་ཡ་གཅིག་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་དབུ་ཁྲིད་བླ་མ་ཡག་པོ་གཅིག་གི་འོག་ལ་ཡ་ང་རང་ཚོ་ལ་ཡ་ཆིག་སྒྲིལ་ཡོད་པའི་རྒྱུ་མཚན་ལ་བརྟེན་བྱས་ང་རང་ཚོ་ག་ལོག་རེད་འཐབ་རྩོད་དེ་དོན་དུ་ཡ་མུ་མཐུད་གནས་བསྡད་ཡོད་རེད་བྱས་ཙང། ཆིག་སྒྲིལ་དེ་གལ་ཆེན་པོ་རེད། བྱས་ཙང་གསུམ་བཅུའི་དུས་དྲན་གྱི་ཉིན་མོ་དེར་ལ་ཡ་གཅིག། ཨ་མདོ་ཡིན་ནའི་འདྲ་འདུག་ཁམས་པ་ཡིན་ནའི་འདྲ་འདུག་དབུས་གཙང་ཡིན་ནའི་འདྲ་འདུག་ང་རང་ཚོ་ཆིག་སྒྲིལ་གྱི་ཐོག་ནས་ཨ་ནི་ལས་འགུལ་ཆེན་པོ་དེར་ལ་ཡ་མཉམ་ཞུགས་བྱས་ཡོད་པའི་རྒྱུ་མཚན་ལ་བརྟེན་བྱས་མཐུན་སྒྲིལ་ཡོང་ཡག་གི་ཆེད་དུ་འདིར་ཡོང་ཡིན་བྱས་ཞུ་བ་ཡིན། དེ་བཞིན་ཤེར་དགེ་ལགས་ནི་སིད་ནིའི་རི་སྔོན་པོར་གནས་སྡོད་མཁན་གྱི་བོད་པའི་གཞོན་སྐྱེས་ཤིག་ཡིན་པ་དང། ཁོང་གིས་ཉིས་སྟོང་བརྒྱད་ལོའི་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་སྐབས་རྒྱ་གཞུང་ལ་སྐྱོན་འཛུགས་བྱས་པའི་རྩོམ་ཡིག་འགྲེམས་སྤེལ་གནང་བར་བརྟེན་བོད་ལ་སྡོད་ཐབས་མེད་པར་རྒྱ་གར་བཙན་བྱོལ་དུ་བྲོས་དགོས་བྱུང་ཡོད་འདུག་འདི་ལོའི་གསུམ་བཅུའི་དུས་དྲན་གྱི་ལས་འགུལ་ནང་དངོས་སུ་ཞུགས་ནས་རྒྱ་མི་ལ་བརྡ་ལན་དེ་ལྟར་སྤྲོད་རྒྱུ་ཡིན་ཞེས་ཁོང་གིས་གསུངས་དོན།
གཅིག་ནས་ནི་རྒྱ་མི་གི་སྲིད་བྱུས་དེ་དཔེ་ལྟ་ཧ་ཅང་གི་སྡུག་རྩུབ་ཅན་གྱི་སྲིད་བྱུས་ཅིག་བོད་ལ་ལག་བསྟར་བྱས་ནས་ད་ལྟ་གི་བར་དུ་ལོ་ངོ་དྲུག་ཅུ་ཐམ་པའི་ལོ་ངོ་དྲུག་ཅུ་ནས་བདུན་ཅུ་གཉིས་གི་བར་དུ་ལག་བསྟར་ཅིག་བྱས་ནས་ད་ལྟ་བར་དུ་ཡང་ཡོག་ཡོག་རེད། དེ་གི་བརྒྱུད་རིམ་གི་ནང་ལོགས་ལ་ང་ཚོ་དང་ངའི་པ་ལགས་མ་ལགས་དང་ང་ཚོ་གཞོན་སྐྱེས་ང་རང་ཚོའི་ངོས་ནས་རྒྱ་མིའི་མཉམ་དུ་བསྡད་ཐབས་མེད་ཡག་གི་ནི་ཉམས་མྱོང་ཞིག་དང་དེ་འདྲའི་གི་གནས་བབ་ཞིག་ང་ཚོ་མཐོང་གི་ཡོག་རེད་དེ་ཙམ་པ་ལ་དེ་རིང་གི་ཉི་མ་དེ་དེ་ཚོ་དྲན་གསོ་གཏང་དགོས་ཡག་དང་དེ་རིང་གི་ཉི་མ་འདི་བརྒྱུད་ནས་ང་རང་ཚོ་གི་གཞོན་སྐྱེས་མི་རབས་གསར་པ་རྣམས་ཀྱི་རྒྱ་ནག་གཞུང་དང་མཉམ་དུ་བསྡད་ཐབས་མེད་པའི་གནས་སྟངས་ཤིག་བརྡ་ལན་སྤྲད་དགོས་པའི་ཉི་མ་ཞིག་དང། ང་ཚོས་ཇི་སྲིད་བོད་རང་བཙན་གཙང་མ་མ་ཐོབ་གི་བར་དུ་ང་ཚོ་གཞོན་སྐྱེས་མི་རབས་གསར་པ་རྣམས་ཀྱིས་ཨ་ནི། འཐབ་རྩོད་འདི་ནམ་ཡང་མཚམས་མི་འཇོག་ཅེས་པ་གི་བརྡ་ལན་སྤྲོད་པ་དང་རྣམ་འགྱུར་སྟོན་ཡག་གི་ཆེད་དུ་ང་དེ་རིང་འདི་ལ་བཅར་ཡིན་ཞུས་པ་ཡིན། ཡང་ཨ་བུ་ག་ག་ལགས་ཀྱིས་བོད་པའི་གཞོན་སྐྱེས་ཚོར་ཤེས་ཡོན་ལ་འབད་བརྩོན་གནང་ནས་བོད་མི་རིགས་ལ་ཞབས་འདེགས་བསྒྲུབ་ཐུབ་པ་དགོས། ཞེས་ཁོང་གིས་གསུངས་དོན། རྒན་གཞོན་བར་གསུམ་ཆེ་འབྲིང་ཆུང་གསུམ་སུ་ཡིན་ན་ཡང། སྐྱབས་མགོན་རིན་པོ་ཆེ་བཀའ་དགོངས་གཞིར་བཟུང་དེའི་ཐོག་ལས་ནང་ཁུལ་མཐུན་སྒྲིལ་བྱེད་ཡག་དང། དེ་ནས་གཅིག་ཕན་གཅིག་གྲོགས་བྱེད་ཡག། རབ་བྱུང་ན་མིར་ཕན་ཐོགས་ཐུབ་ཡག་བྱེད་དགོས། དེ་ལྟར་མ་བྱུང་ན་ཡང་བོད་མི་ནང་ཁུལ་ལ་དེ་གནོད་མ་བྱེད་པ་བྱེད། གཅིག་ཕན་གཅིག་གྲོགས་འགྲོ་ཐུབ་པ་བྱེད། ད་དེ་སྐྱབས་མགོན་རིན་པོ་ཆེ་གིས་རྟག་པར་གསུངས་ཡོད་པ་རབ་བྱུང་ན་མི་ལ་ཕན་ཐོགས་པ། དེ་ལྟར་མ་བྱུང་ན་ཡང་མི་ལ་གནོད་མ་བྱེད་པ་བྱེད། བར་ཐབས་གཅིག་གིས་བྱེད་དགོས་ཡ་འདི་གལ་ཆེན་པོ་རེད། དེའི་ཁ་ལ་དེ་ནི་ཤེས་ཡོན་རིག་གནས་སློབ་སྦྱོང་བྱེད། དབྱིན་ཇི་སྐད་ཡིག་ཡིན་ན་འདྲ་རྒྱ་ཡིག་རྒྱ་སྐད་ཡིན་ན་འདྲ་ད་ལྟ་བོད་ཡིག་རྨང་གཞི་གི་ཐོག་ནས་དེ་སློབ་སྦྱོང་དེ་ལ་ཤུགས་བརྒྱབ་ནས་སོ་སོའི་མི་རིགས་དེ་གི་ལ་རྒྱ་བསྲུང་ཐུབ་པ་དང་མི་རིགས་གཅིག་གི་ཁེ་མིང་སྒྲུབ་ཐུབ་པ། ཆོས་དང་རིག་གཞུང་དེ། ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཡ་གཅིག། དེ་ཕྱི་ཚུལ་ཙམ་གྱི་གཅིག་འདྲ་ཆགས་པོ་དང་མི་གཞན་མགོ་སྐོར་ཡག་གི་སྐད་ཆ་སྙན་པོ་བཤད་ཐུབ་ཡ་ཙམ་མ་ཡིན་པར་དོན་ལག་ལེན་གྱི་ཐོག་ནས་འབད་བརྩོན་ལྷོད་མེད་བྱེད་དགོས་ཡ་དེ་དེ་དངོས་གནས་དྲང་གནས་གལ་ཆེན་པོ་རེད།
དེ་དང་མཚུངས་བོད་པའི་གཞོན་སྐྱེས་རབ་གསལ་ལགས་ཀྱིས་ཀྱང་བོད་མི་ཚང་མར་ཆོལ་ཁ་ཆོས་ལུགས་དབྱེར་མེད་ཀྱིས་གཅིག་སྒྲིལ་གནང་བར་རེ་འབོད་ཞུ་བར།
མཐའ་དོན་དེ་ལ་ང་རང་གཞོན་སྐྱེས་གཅིག་གི་ངོས་ནས་ཕྱི་སྡོད་བོད་མི་ཡོངས་ལ་འབོད་སྐུལ་ཆུང་ཆུང་ཞིག་ཞུ་གི་ཡིན། སྤྱིར་བཏང། ང་ཚོ་ཁ་གསལ་པོ་རོ་ཆགས་བསྡད་ཡོད་རེད་ང་ཚོ་བོད་པའི་སྤྱི་ཚོགས་ག་པ་ལ་ཡོད་ཟེར་ན་ང་རང་ཚོ་ལ་ཡ་དཀའ་ངལ་དཀའ་རྙོག་ཕྲ་ལ་ཆུང་བའི་ཆུང་ཆུང་རོ་ཞིག་སླེབས་བསྡད་ཡོད་རེད་ད་བོད་པའི་སྤྱི་ཚོགས་ཙམ་མ་ཡིན་པ་ཅིག་སྤྱི་ཚོགས་གང་འདྲ་ཅིག་ཡིན་རུང་དཀའ་ངལ་ཆུང་ཆུང་ཞིག་སླེབས་བསྡད་ཡོད་རེད་བྱས་ཙང་ང་རང་ཚོ་ལ་ཡ་དཀའ་ངལ་ཆུང་ཆུང་ཞིག་སླེབས་ཡོང་དུས་ཨ་ནི་ཅིག་ང་ཁམས་པ་ཡིན་ང་ཨ་མདོ་ཡིན་ང་དབུས་གཙང་ཡིན་ཟེར་ནས་འདུག་བྱས་ཁ་ཐོར་འགྲོ་ཟེར་ན་ཨ་ངས་ཡ་ཡག་པོ་ཅིག་རྩ་བ་ཉིད་ནས་མཐོང་གི་མི་འདུག་ཟེར་ནས་ཞུ་ཡ་ཡིན་ག་རེ་བྱས་ནས་ཟེར་ན་ཆོལ་ཁ་ཆོས་ལུགས་ཀྱི་ཤ་ཞེན་འདི་ཆེན་པོ་ཡོང་འགྲོ་ཟེར་ན། ང་ཚོ་བོད་སྤྱི་གི་མཐུན་སྒྲིལ་ལ་གནོད་ཚབས་ཆེན་པོ་སྐྱེལ་ཡོང་གི་འདུག་བོད་སྤྱི་གི་མཐུན་སྒྲིལ་དང་ཆིག་སྒྲིལ་དེ་ལ་གནོད་ཆེན་པོ་སྐྱེལ་ཡོང་ཟེར་ན་མ་འོངས་པའི་ང་རང་ཚོའི་འཐབ་རྩོད་དེ་ཐད་ལ་མུ་མཐུད་གོམ་བགྲོད་བྱས་དེ་ལ་དཀའ་རྙོག་ཆེན་པོ་འབྱུང་གི་རེད་ཟེར་ནས་ཞུ་ཡ་ཡིན། བྱས་ཙང་དེ་རིང་ངེད་ཀྱིས་གཅིག SBS བོད་སྐད་རླུང་འཕྲིན་སྡེ་ཚན་འདི་བརྒྱུད་བྱས་ལྷན་རྒྱས་ཡོངས་ལ་ཆིག་སྒྲིལ་དང་མཐུན་སྒྲིལ་བྱེད་རོགས་བྱེད་ཟེར་ནས་ཞུ་ཡ་ཡིན་བཀའ་དྲིན་ཆེ།
མཐར་ཤེལ་དགེ་ལགས་ཀྱིས་བོད་པའི་གཞོན་སྐྱེས་ཚོས་བོད་པའི་སྐད་ཡིག་གི་རིན་ཐང་ངོ་འཕྲོད་པ་གནང་རྒྱུ་གལ་འགངས་ཆེན་པོ་ཡིན་པ་ཐད་ཀར SBS བོད་སྐད་སྡེ་ཚན་ལ་གསུངས་དོན།
རེད་རེད་ད་གཙོ་བོ་ང་ཚོ། ང་ཚོ་ད་ལྟ་འདི་དུས་རིམ་ཉེར་གཅིག་པ་ཆགས་ཀྱི་ཡོད་རེད་གདམས་ཕྲན་གྱི་དུས་རིམ་འདི་འདྲ་ཞིག་ཆགས་ཀྱི་ཡོད་པའི་སྐབས་ལ། ང་རང་ཚོ་གི་གཞོན་སྐྱེས་དེ་ཚོ་ངོས་ནས་འཛམ་བུ་གླིང་གི་གནས་བབ་གང་ལ་གང་འཚམ་ཤེས་ཀྱི་ཡོད་རེད། ཨ་ནི་ཚང་མ་དམངས་གཙོ་དང་རང་དབང་བླངས་པ་གི་རྒྱལ་ཁབ་འདི་འདྲ་ཞིག་ལ་སླེབས་དུས་ཙམ་པ་ལ་འཛམ་གླིང་སྤྱི་གི་གནས་ཚུལ་གང་ལ་གང་འཚམ་ཤེས་གི་ཡོད་རེད། དེ་ལ་བརྟེན་བྱས་ནས་ང་རང་ཚོའི་བོད་གི་ས་ཆ་དང་རིག་གནས་དང་ཁོར་ཡུག་དང་སྐད་ཡིག་ལ་སོགས་པ་འཛམ་བུ་གླིང་གི་རྒྱལ་ཁབ་གཞན་པ་དང་བསྡུར་བ་ཡིན་ན་ཡང་ཅིག་བསྡུར་ཆོག་ཡག་གི་གནས་བབ་ཞིག་ཆགས་ཀི་ཡོད་དུས་ཙམ་པ་ལ་གཞོན་སྐྱེས་མི་རབས་གསར་པ་དེ་ཚོའི་ངོས་ནས་དེ་ངོ་ཤེས་དགོས་ཡ་དང། དེ་བརྒྱུད་བྱས་ནས་ང་རང་ཚོའི་སྐད་ཡིག་ཡིན་ན་རེད་ང་རང་ཚོའི་མི་རིགས་རིང་ལུགས་ཀྱི་རྒྱལ་ཁབ་འདི། མི་རིགས་རིང་ལུགས་ཀྱི་ལྟ་གྲུབ་འདི་སོ་སོའི་ངོས་ནས་འཛིན་དགོས་ཡ་དང་དེ་སོ་སོ་གི་སྲོག་ལས་ཀྱང་གལ་ཆེ་བོ་བརྩི་བྱས་ནས་ང་ཚོ་བྱས་པ་ཡིན་ན་ང་ཚོ་མ་འོངས་པ་ལ། ང་རང་ཚོའི་མི་རིགས་དང་རྒྱལ་ཁབ་འདི་བསྐྱར་གསོ་བྱས་ནས་ང་རང་ཚོ་ཚང་མ་མཉམ་དུ་ཨ་ནི། བོད་ཀྱི་རྒྱལ་ས་ལྷ་ས་ལ་ཨ་ནི་མཉམ་གཅིག་ཏུ་ལོག་ཐུབ་ཀྱི་རེད་བསམ་ཡ་གི་དེ་འདྲ་གི་རེ་བ་དང་ཡིད་ཆེས་དང་ཨ་ནི་སྤོབས་པ་དེ་འདྲ་ཡོད་ཞུ།
ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། Tell us what you think. Like us on Facebook or follow us on Twitter.